ལྔ། འདོད་རྔམ་ཅན་གྱི་རྒྱལ་པོ། སྔར་ཡུལ་ཞིག་ན་རྒྱལ་པོ་ངན་པ་འདོད་རྔམ་ཅན་ཞིག་ཡོད་དེ། འཁོར་འདབ་པའང་རང་གི་ལོངས་སྤྱོད་ཙམ་ཆེད་དུ་འཛིན་པ་ཞིག་ཅིག་ཡིན། དེའི་སྐབས་ཕྱོགས་དེ་ན་བྲམ་ཟེ་ཕྱུག་པོ་ཞིག་ཀྱང་ཡོད་པ་དེ་ལ་སྔོན་གྱི་བསོད་ནམས་ལས་གྲུབ་པའི་ཁྲོན་པ་ཞིག་ཁང་པའི་སྦུག་ཏུ་བྱུང།

གླང་པོ་ཆེས་ཀྱང་གླང་ཆེན་ཏེ། རྒྱལ་དབང་ཁྲོན་པའང་ནགས་ཚལ་ལོ། དེ་ནས་ཁྲོན་པ་འོང་བར་འགྱུར། ཞེས་ཞུ་དགོས་ཟེར་བ་ལྟར་བང་ཆེན་དེས་ཀྱང་ཚིགས་སུ་བཅད་དེ་རྒྱལ་པོར་ཞུས་པར། རྒྱལ་པོས་བློན་པོ་རྣམས་ལ་བང་ཆེན་བཏང་སྟེ་བྲམ་ཟེའི་ཁྲོན་པ་ལོངས་ཤིག། དེ་ལྟར་མིན་ན། ཁྱེད་རྣམས་ཀྱི་མགོ་བོ་གཅོད་ཀྱི་ཡིན་ཞེས་བཤད་པ་ན། བློན་པོ་རྣམས་ཀྱིས་གྲོས་བྱས་ནས་རྒྱལ་པོ་དེ་ནི་དོན་མེད་ཀྱི་སྐད་ཆ་ཤོད་མཁན་གདུག་པ་ཅན་ཞིག་རེད་འདུག་དེ་མ་བསད་ན་མི་འོས་པའི་སྐད་ཆ་དེ་འདྲ་ད་དུང་ཟེར་དུ་འོང་བས་འདི་སོད་ཅིག་ཅེས་བཤད་དེ་ཚང་མ་ལོག་ནས་རྒྱལ་ངན་དེ་བསད་པ་རེད།